འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད། འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་ཡོད་ན། འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ། ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས།
དེང་སྐབས་ཡར་ཐོན་གྱི་སྤྱི་ཚོགས་ནང་ལ་བྱིས་པ་ལ་སློབ་གསོ་སྤྲོད་སྟངས་ཅི་འདྲ་བྱེད་དགོས་བརྗོད་པའི་ཐད་ལའང་མཁས་པ་ཁག་གིས་ཞིབ་འཇུག་དང་རྩོམ་ཡིག་མང་པོ་སྤེལ་གྱི་ཡོད་པ་དང། སློབ་གྲྭ་ཁག་དང་ཕ་མ་རྣམས་ཀྱིས་དེ་ལ་དོ་སྣང་ཆེན་པོ་བྱས་ནས་ལག་བསྟར་བྱེད་བཞིན་ཡོད་པ་བཅས་རེད། བྱིས་པ་ཡི་མི་ཚེ་ལ་ནུས་པ་ལྡན་པ་དང་ལམ་ལྷོངས་ལྡན་པ་ཡོང་རྒྱུའི་འགོ་བཙུགས་ས་དེ་ཕ་མ་ཡིས་བྱིས་པ་ཡི་སེམས་ཁམས་ཅི་འདྲ་བྱས་ནས་སྐྱེད་སྲིང་མཛད་རྒྱུ་དང་འབྲེལ་བ་ཆེན་པོ་ཡོད་པ་ཞིག་ཡིན་པར་བརྟེན་ནས། ཕ་མ་ཡིས་བྱིས་པ་ལ་སྐད་ཆ་ཤོད་སྟངས་ཀྱི་ཐད་ལ་གཟབ་ནན་ཆེན་པོ་བྱེད་དགོས་ཀྱི་ཡོད་པ་བཅས་རེད། ཐེངས་འདིའི་ལེ་ཚན་ནང་ལ་བྱིས་པའི་སེམས་ཁམས་ཀྱི་སྐོར་ལ་ཞིབ་འཇུག་མཛད་མཁན་དང་འགྲོ་བ་མིའི་ཀུན་སློང་གི་ཐད་ཀྱི་མཁས་པ། འབུམ་རམས་པ Carol Dweck། ལགས་ཀྱི་ཞིབ་འཇུག་གི་སྙན་ཐོ་ལས་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་གི་ཡོད། རྩོམ་ཡིག་འདི་ཡི་ནང་གི་ནང་དོན་རྣམས་སྤྱིར་བཏང་རྒྱུན་ཅན་གྱི་ཨ་མི་རི་ཀའི་མཁས་པ་ཁག་གིས་ཡོངས་གྲགས་ཀྱིས་བརྗོད་བཞིན་པའི་གནས་ཚུལ་གཅིག་རེད། འབུམ་རམས་པ Carol Dweck། ལགས་ཀྱིས། བྱིས་པའི་སེམས་ཁམས་ཀྱི་གནས་སྟངས་གཡོ་འགུལ་མེད་པར་གནས་པ་དང། ཡར་རྒྱས་འགྲོ་བ་གཉིས་ཀྱི་གནས་སྟངས་ཐད་ནས་བཤད་ཡོད་པ་དང། དེ་ཡང་ཕ་མ་ཡིས་བྱིས་པ་སྐྱེད་སྲིང་བྱེད་སྟངས་ཀྱི་ཐོག་ནས་བྱིས་པའི་སེམས་ཁམས་གཅིག་ལ་གནས་པ་དང་ཡང་ན་བྱིས་པའི་སེམས་ཁམས་མུ་མཐུད་ནས་ཡར་རྒྱས་གཏོང་བའི་རྐྱེན་ཅི་འདྲ་ཡོང་གི་ཡོད་པ་དེ་ལ་གཟིགས་བཞིན་ཡོད་པ་རེད། དཔེར་ན་བྱིས་པ་ཡིས་གནས་ཚུལ་གསར་པ་ཞིག་ཤེས་པའམ་ཡི་གེ་ཀློག་ཤེས་པར་གྱུར་པའི་སྐབས་སུ་ཕ་མ་ཡིས་བྱིས་པ་དེ་ལ། ཁྱོས་དེ་འདྲ་བའི་རིག་པ་རྣོ་བ་ལ་ཟེར་བ་སོགས་ཀྱི་བསྔགས་བརྗོད་བྱས་པ་ཡིན་ན།

ཅི་ཞིག་འབྱུང་བ་ཡིན་ན་ཡང་དེ་ལ་འབད་བརྩོན་མུ་མཐུད་ནས་བྱེད་རྒྱུའི་ཀུན་སློང་ཡོང་གི་ཡོད་པ་ཞིག་རེད། ཡང་དཔེ་མཚོན་གཞན་ཞིག་ནི་བྱིས་པ་ལ། དཔེར་ན་དབྱིན་ཇིའི་ནང་ལ puzzle ཟེར་བ་མགོ་རྙོག་ཅན་གྱི་རྩེད་མོ་ཞིག་བསྒྲིགས་བཅུག་སྐབས་བྱིས་པ་དེ་ཡིས་རྩེད་མོ་དེ་ལས་སླ་པོ་ཞིག་བསྒྲིགས་སོང་ན། ཁྱོད་ཀྱིས་བརྗོད་མི་ཉན་པ་དེ། ཁྱོད་རང་གིས་དེ་ལས་སླ་པོ་དེ་འདྲ་བསྒྲིགས་སོང་ཁྱོད་རང་ནི་སྤྱང་གྲུང་ལྡན་པ་ཞིག་རེད་འདུག་ཟེར་བ་སོགས་བརྗོད་ན་དེ་ནི་བསམ་བློ་ཡར་རྒྱས་མི་གཏོང་བའི་རྐྱེན་རྩ་ཆགས་ཀྱི་ཡོད་པ་རེད། དེ་ལྟ་མ་ཡིན་པ། ཁྱོད་ཀྱིས་ཤོད་དགོས་པ་དེ་ནི། ངས་ཁྱོད་རང་ལ་ལས་སླ་བའི puzzle ཞིག་སྤྲད་འདུག་པས་ངས་ཁྱོད་ཀྱི་དུས་ཚོད་འཕྲོ་བརླག་བཏང་སོང་བས་དགོངས་དག་ཟེར་དགོས་པ་དང། ངས་ཁྱོད་རང་ལ་དེ་ལས་ཁག་པའི puzzle ཞིག་འཚོལ་ནས་སྤྲོད་དགོས། ཁྱོད་རང་གིས་དེ་ལས་དཀའ་ལས་ཁག་པའི puzzle སྒྲིག་ཐུབ་པ་ངས་ཤེས་ཀྱི་ཡོད་ལྟ་བུར་བརྗོད་ན། དེ་ཡི་བསམ་བློ་མུ་མཐུད་ནས་ཡར་རྒྱས་གཏོང་རྒྱུའི་ཤུགས་རྐྱེན་ལ་ཕན་ཐོགས་ཡོང་གི་ཡོད་པ་རེད། ཡང་བྱིས་པ་ཞིག་གིས་སློབ་གྲྭ་ཡི་ནང་ལ་ཡིག་ཚད་བརྒྱ་ཆ་བརྒྱད་ཅུ་རག་པ་ཡིན་ན། ཁྱོད་ཀྱིས་བརྗོད་མི་ཉན་པ་དེ་ནི་ཁྱོད་རང་ལ་ཡིག་ཚད་བརྒྱ་ཆ་བརྒྱད་ཅུ་ཐོབ་འདུག་ཞེས་ནས་དེ་རྗེས་གང་ཡང་མ་བཤད་པར་བཞག་མི་ཉན་པ་དེ་རེད། ཁྱོད་ཀྱིས་རྒྱུ་དགོས་པ་དེ་ནི་ཁྱོད་རང་ལ་ཡིག་ཚད་བརྒྱ་ཆ་བརྒྱད་ཅུ་རག་འདུག་འདིའི་ནང་དོན་ནི་ཁྱེད་རང་ནི་ཤེས་བྱ་འདི་སྦྱོང་རྒྱུའི་ལམ་གྱི་ཐོག་ཏུ་སྐྱོད་བཞིན་པ་སྟོན་རྒྱུ་རེད། གལ་ཏེ་ཁྱོད་ཀྱིས་ནོར་བ་རྣམས་བསྐྱར་དུ་སྦྱོང་པ་ཡིན་ན་རྗེས་མ་ཁྱོད་ལ་བརྒྱ་ཆ་བརྒྱ་ལོན་སྲིད་པ་རེད་ཟེར་བ་སོགས་བརྗོད་ནས་ད་དུང་ཡང་ཡར་རྒྱས་གཏོང་ཐུབ་པ་ཞིག་ཡིན་པའི་སྐད་ཆ་ཤོད་དགོས་ཀྱི་ཡོད་པ་ཞིག་རེད། དེ་ལྟ་བུའི་སྐད་ཆ་ཤོད་སྟངས་དང་ནང་དོན་ཕྲན་བུ་ཡིས་བྱིས་པའི་སེམས་ཁམས་ལ་ཁྱད་པར་ཆེན་པོ་བཟོ་གི་ཡོད་པ་རེད། དེ་ནི་བྱིས་པ་ཡི་སེམས་ནང་ལ་རྩ་བ་ཚུད་པའི་ནུས་པ་ལ་སེམས་མི་འཐོར་བར་རྩ་བ་ཚུད་པའི་རིན་ཐང་ལ་བསམ་བློ་གཏོང་རྒྱུ་དེ་སྐུལ་སློང་བྱེད་དགོས་ཀྱི་ཡོད་པ་ཞིག་རེད། དེར་བརྟེན་ཁྱོད་ཀྱིས་རང་གི་བྱིས་པ་ལ་བསྔགས་བརྗོད་བྱེད་པའི་སྐད་ཆ་མ་ཤོད་གོང་དུ་བསམ་བློ་བཏང་ནས་བསྔགས་བརྗོད་བྱེད་སྟངས་ལ་འགྱུར་བ་བཏང་ན་ཁྱོད་ཀྱི་བྱིས་པའི་མི་ཚེ་ལ་ནུས་པ་ཆེན་པོ་ཡི་འགྱུར་བ་ཡོང་གི་ཡོད་པ་ཞིག་རེད། གནད་དོན་འདིའི་ཐད་ལ་གོང་ཞུས་ཞིབ་འཇུག་མ། འབུམ་རམས་མ Dweck། ལགས་དང་ཁོང་གི་ཞིབ་འཇུག་རུ་ཁག་གིས་སློབ་གྲྭ་ཞིག་གི་ནང་གི་འཛིན་རིམ་བདུན་པ་ཡི་སློབ་མ་ཡོངས་ཀྱི་ཐོག་ལ་ལོ་གཅིག་རིང་ཞིབ་འཇུག་མཛད་སྐབས། བྱིས་པ་རྣམས་ཀྱི་སེམས་ཁམས་ཀྱི་གནས་སྟངས་གཡོ་འགུལ་མེད་པར་གནས་པའི་རྐྱེན་བྱེད་པའི་སྐད་ཆ་བཤད་པ་རྣམས་དང་སེམས་ཁམས་ཡར་རྒྱས་འགྲོ་བའི་སྐད་ཆ་བཤད་པ་རྣམས་ཀྱི་བར་ལ་ཁྱད་པར་ལ་བརྟག་དཔྱད་བྱས་ཡོད་པ་རེད།

རིག་པ་ཡག་པོ་ཡོད་པར་ངོས་འཛིན་བྱས་ན་དེས་སྤོབས་པ་ཆེན་པོ་ཆགས་ནས་རང་གི་ནུས་པ་ཡོད་ཚད་ཤེས་བྱ་ཡི་ཐོག་ལ་འབད་བརྩོན་མི་བྱེད་པར་ཆགས་པ་དང། རིག་པ་ཡག་པོ་མེད་པར་ངོས་འཛིན་བྱས་པ་ཡིན་ན་དེ་བཞིན་རང་གི་སྤོབས་པ་ཞུམ་ནས་རང་ནུས་ལ་དཔགས་པའི་ཤེས་བྱ་སྦྱོང་རྒྱུ་ལ་བར་ཆད་གཏོང་གི་ཡོད་པའི་ཤུགས་རྐྱེན་ངན་པ་ཡོང་གི་ཡོད་པ་བཅས་རེད། དེ་རྣམས་ཚང་མ་ཕ་མ་དང་དགེ་རྒན་སོགས་འབྲེལ་ཡོད་ཀྱི་མི་རྒན་པ་ཚོས་ཕྲུ་གུ་རྣམས་ལ་སྐད་ཆ་ཤོད་སྟངས་དང་སློབ་གསོ་སྤྲོད་སྟངས་དང་འབྲེལ་བ་ཆེན་པོ་ཆགས་ཀྱི་ཡོད་པ་རེད། གསན་མཁན་རྣམ་པ་ཚོ་ཐེངས་འདིར་ང་ཚོས་འཕྲོད་བསྟེན་གྱི་གོམས་གཤིས་དང་གདོང་གཏད་ཀྱི་མི་ཚེ་ཞེས་པའི་ལེ་ཚན་ནང་སྙན་སྒྲོན་ཞུས་པ་དེ་ནི་བྱིས་པ་ཆུང་དུས་ནས་རང་གི་ནུས་པ་ཡོད་ཚད་སྨིན་ཐུབ་པ་ཡོང་ཆེད་ཕ་མ་རྣམས་ཀྱིས་བྱིས་པ་ལ་སྐད་ཆ་ཤོད་སྟངས་ལ་གཟབ་ནན་བྱེད་དགོས་ཀྱི་ཡོད་པའི་སྐོར་དང། དེ་ཡང་བྱིས་པ་ལ་རིག་པ་དང་ནུས་པ་ཆེན་པོ་ཡོད་པའི་བསྔགས་བརྗོད་བྱེད་མི་ཉན་པར། བྱིས་པ་ཡི་འབད་བརྩོན་ལ་བསྔགས་བརྗོད་བྱེད་དགོས་ཀྱི་ཡོད་པ་སོགས་ཀྱི་སྐོར་ལ་སྙན་སྒྲོན་ཞུས་པ་བཞིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་གདོང་གཏད་ཀྱི་མི་ཚེ་ཞེས་པའི་ལེ་ཚན་ལ་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོར་རྗེ་ཡིན་ད་སོ་མ་ཚེ་རིང།